ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཞི་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་བཅུ་དགུ་རེས་གཟའ་མིག་དམར་གྱི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་མཁའ་འགྲོ་དབྱངས་འཛོམས་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པ་རྒྱལ་སྤྱིའི་དབུ་མའི་ལམ་ལས་འགུལ་ཁང་གི་ཚོགས་མི་ཚོར་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་བཅས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང།
དེ་ནས་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་ཕྱིར་གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་གནང་རོགས་ཞེས་གཞི་རིམ་མི་མང་རེ་འབོད་ཚོགས་པའི་མི་མང་ལྔ་བརྒྱ་ལྷག་རྡ་རམ་ས་ལར་འཛོམས་ཏེ་ཞུ་སྐུལ་ལས་འགུལ་གནང་གི་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་ཡང་མ་སུ་རི་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསྟན་འཛིན་ཕྱོགས་གླང་ལགས་དང་འགན་འཛིན་ཟུར་པ་ཚེ་རིང་རྡོ་རྗེ་ལགས་ནས་སུད་སི་བཅའ་བཞུགས་མ་སུ་རི་སློབ་ཟུར་ཁག་ཅིག་དང་མཇལ་འཕྲད་ཀྱིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་སྙིང་ལ་བཅངས་ཏེ་འཁོས་དཔག་འོས་འགན་སྒྲུབ་དགོས་པའི་སྐུལ་མ་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་ཉེ་ཆར་ཕྱིར་ལོག་རང་མི་དང་ཕྱིར་སྡོད་རང་མིའི་ཁྱིམ་མིའི་འཐུས་མི་ཚོགས་ཆེན་ཟེར་བ་ཚོགས་པའི་ནང་དོན་དང་ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་བོད་མི་བོད་དུ་ལྟ་སྐོར་དུ་ཁྲིད་པའི་སྲིད་བྱུས་དེར་བོད་ནས་བོད་མི་ཞིག་དང་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱི་གཟིགས་ཚུལ་ཞིག་དང། ཡང་ཐེངས་འདིའི་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང། ལ་དྭགས་ཀྱི་རྒྱལ་ས་གླེ་ནང་ཡོད་པའི་བོད་ཟས་ཟ་ཁང་རྙིང་ཤོས་ལྷ་སའི་ཁ་ཆེའི་ཟ་ཁང་ཞེས་པ་དེ་མི་ལོ་ལྔ་བཅུ་མིན་ཙམ་གོང་ཁུལ་འདིའི་མི་མང་ལ་བོད་ཟས་ངོ་སྤྲོད་གནང་འདུག་ལ་འདས་པའི་དུས་ཡུན་འདིའི་རིང་ཟ་ཁང་གི་ཚོང་ལས་འཕེལ་རིམ་དང་དཀའ་ངལ། ད་ལྟའི་གནས་སྟངས་སོགས་ཀྱི་ཐད་ཟ་ཁང་འདིའི་སྦྱིན་བདག་སར་ཕྷ་རཱས་ལགས་སུ་བཀའ་འདྲི་ཞུས་ནས་ཕྱོགས་སྒྲིག་ཞུས་པ་ཞིག་དང། མཇུག་ཏུ་འཕྲོད་བསྟེན་གྱི་ལེ་ཚན་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་དབུ་འཛུགས་མ་ཞུས་གོང་ཐོག་མར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པ་རྒྱལ་སྤྱིའི་དབུ་མའི་ལམ་མི་དམངས་ལས་འགུལ་ཁང་གི་ཚོགས་མི་ཚོར་བཀའ་སློབ་སྩལ་གནང་མཛད་ཡོད་པའི་སྐོར་རྡ་རམ་ས་ལ་ནས་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་འདི་བསྐྱར་དུ་གསན་རོགས་གནང།
བོད་རྒྱ་དཀའ་རྙོག་སེལ་སླད་བོད་མིའི་སྒྲིག་འཛུགས་ཀྱིས་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་ལག་བསྟར་བྱེད་མུས་ཡིན་པ་དང། སྲིད་བྱུས་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་ཀྱི་སྒྲོམ་གཞིའི་ནང་ཁྲིམས་མཐུན་གྱི་ཐོབ་ཐང་ཡོད་པའི་བོད་རིགས་ཡོངས་ལ་མི་རིགས་ས་གནས་རང་སྐྱོང་གི་གནས་བབ་ཚད་ལྡན་མིང་དོན་མཚུངས་པ་ཞིག་དགོས་རྒྱུ་གཙོ་བོ་བཟུང་ནས། ཕྱི་ལོ་ཉིས་སྟོང་བཅུ་ལོར་སྲིད་བྱུས་དེ་ལ་བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་ཀྱི་ལམ་ནས་རྒྱབ་སྐྱོར་ཐོབ་ཡོད་པ་རེད། འདི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དུས་དྲན་མཛད་སྒོའི་ཐོག་བཅར་བའི་རྒྱལ་ཁབ་ཕྱི་ནང་གི་ཚོགས་བཅར་བ་བརྒྱ་དང་ལྔ་བཅུ་ལྷག་ལ་ཐུགས་དགྱེས་ཚོར་ཆེན་པོ་ཡིས་མཇལ་ཁ་བསྩལ་ཏེ། དབུ་མའི་ལམ་གྱི་སྲིད་བྱུས་ནི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་ཐད་དམིགས་བསལ་འབྲེལ་བ་ཡོད་པར་བཀའ་བསྩལ་འདུག། ད་ལོ་མང་པོ་གོང་ནས་ངས་འདི་དབུ་མའི་ལམ་ཟེར་ཡག་འདི་ཞིག་དངོས་གནས་ད་ནི་རྒྱ་མིས་འདི་ཅིག་ཐད་ཀར་དགག་པ་རྒྱག་ཡ་མེད་དེ་བས་སོབ་ཅིག་ང་ཚོ་རང་བཙན་རྩོད་ཀྱི་ཡོད་མ་རེད་པ། ཨེ་ང་ཚོ་བོད་ཀྱི་ཆོས་དང་རིག་གཞུང་འདི་བོད་པས་བདག་པོ་ཡག་པོ་ཞིག་བརྒྱབ་ནི་ད་དེ་རིང་ཁ་སང་རྒྱ་ནག་ནང་ལ་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་ཡིན་འགྲོ་བསྡད་ཀྱི་འདུག་བ། ཨེ་ནི་ཕྱི་རྒྱལ་གྱི་ཡུ་རོབ་དེ་བ་རེའི་ནང་པའི་ཆོས་བོད་ཀྱི་ནང་ཆོས་ལ་དོ་སྣང་བྱེད་མཁན་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་བ། ཞེས་སོགས་ལ་ཐུགས་རྗེ་ཆེ། དེ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རྒྱ་དཀའ་རྙོག་ཞི་བའི་ལམ་ནས་སེལ་ཐུབ་པ་དང་བོད་རྒྱ་མི་རིགས་གཉིས་འདྲ་མཉམ་དང་གཅིག་ཕན་གཅིག་གྲོགས་ཀྱི་སྟེང་ནས་མཉམ་གནས་ཡོང་ཆེད་དབུ་མའི་ལམ་གྱི་སྲིད་བྱུས་འདི་བཞིན་ཐོག་མར་འདོན་གནང་མཛད་ཡོད་ཅིང་བོད་མིའི་ཕྱོགས་ནས་བརྗོད་ན་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་ངོ་བོ་བཅས་མི་ཉམས་རྒྱུན་འཛིན་དང་སྲུང་སྐྱོབ་བྱེད་ཐུབ་པ་དང་རྒྱ་མིའི་ཕྱོགས་ནས་བརྗོད་ན་རྒྱལ་ཁབ་ཀྱི་བདེ་འཇགས་དང་མངའ་ཁོངས་གོང་བུ་གཅིག་སྒྲིལ་སྲུང་སྐྱོབ་བྱེད་ཐུབ་པ། དེ་བཞིན་ཁྱིམ་མཚེས་རྒྱལ་ཁབ་ཁག་དང་ཕྱོགས་གསུམ་པས་བརྗོད་ན་ས་མཚམས་ཁག་ཏུ་ཞི་བདེ་ལྷིང་འཇགས་དང་རྒྱལ་སྤྱིའི་འབྲེལ་ལམ་ཁག་ཞི་བའི་སྒོ་ནས་བྱེད་ཐུབ་པ་ཡོང་རྒྱུ་སོགས་ལ་དམིགས་པ་ཞིག་ཡིན་འདུག། ཐེངས་འདིའི་མཇལ་ཁ་གྲུབ་མཚམས་སུ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཀྱིས་ད་རེས་མཇལ་ཁའི་སྐབས ྋགོང་ས་མཆོག་གིས་དབུ་མའི་ལམ་གྱི་སྲིད་བྱུས་ལ་བརྟེན་ནས་གྲུབ་འབྲས་ཤིག་ཐོན་རྒྱུ་ཡིན་པ་གང་ཉིད་མཆོག་ལ་ཡིད་ཆེས་ཡོད་པ་བཀའ་གནང་སོང་ཞེས་དང་འདི་ཚེས་བཅུ་བཞི་ནས་བཅོ་ལྔ་བར་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་བསྐོང་ཚོགས་གནང་སྟེ་གཙོ་བོ་དབུས་ས་གཉིས་ལ་ཁྱབ་པའི་ཁྲིམས་སྒྲིག་གཏན་འབེབས་གནང་ཐུབ་པ་བྱུང་བ་ནི་གཟི་བརྗིད་ཡིན་པ་སོགས་གནང་སོང། ཚོགས་པ་དང་སྡེ་ཁག་སུ་ཡིན་ན་སྒྲིག་ལམ་གྱི་དགོས་གལ་ཁྲིམས་ཀྱི་དགོས་གལ་རྩ་འཛིན་གྱི་ཡིག་ཆ་ཅིག་སྟེ་ང་ཚོ་ཉིས་སྟོང་བཅོ་བརྒྱད་ནས་བཅུ་ནས་བསྐྱར་བཅོས་ཀྱི་སྒྲིག་གཞི་མང་པོ་བཟོས་ནས་ད་རེས་དེ་ང་ཚོ་གཏན་འབེབས་བྱས་ནས་ད་ནས་བཟུང་སྟེ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུས་ས་ཡོངས་རྫོགས་ལ། ཁྱོན་ས་གནས་ཉི་ཤུ་རྩ་བརྒྱད་ཡོད་ད་ལྟ་གསུམ་ཕེབས་ཐུབ་ཡོད་མ་རེད་དབུས་ས་ཡོངས་རྫོགས་ལ་རྩ་བའི་ཁྲིམས་གཅིག་ཡོད་རེད་ང་ཚོ་དེ་ཡིན་ཙང་དེ་ཡར་རྒྱས་ཀྱི་རྣམ་པ་ཤུགས་ཆེན་པོ་ཞིག་དང་ང་ཚོ་ཁྲིམས་སྒྲིག་གཅིག་ཡིན་བསམ་གྱི་ཡོད་ལྷག་པར་དུ་ང་ཚོའི། ཚོགས་པ་ཚད་ལྡན་ཞིག་བྱེད་དགོས་ན་རྒྱ་གར་གཞུང་ལ་དེབ་སྐྱེལ་བྱེད་དགོས་པ་རེད་དེབ་སྐྱེལ་དེ་ད་ལྟའི་ཆར་ལ་འགྲུབ་བསྡད་ཡོད། ཡང་ཀེ་ན་ཏྲ་ནས་ཕེབས་པའི་ཚོགས་བཅར་བ་སྐལ་བཟང་སྒྲོལ་དཀར་ལགས་ནས་དེ་སྔ་བོད་ཁྱིམ་སློབ་གྲྭའི་དགེ་རྒན་གནང་མྱོང་འདུག་པ་མ་ཟད་ཨི་ཊ་ལི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ཡི་ཐུགས་འགན་བཞེས་འདུག་པ་དང་ཡུ་རོབ་བོད་དོན་མཐུན་ཚོགས་ཀྱི་ཚོགས་གཙོ་ཡི་ཐུགས་འགན་ཡང་བཞེས་པ་སོགས་ཡུ་རོབ་ཁུལ་དུ་ལས་གནས་འདྲ་མིན་གྱི་ཐོག་ནས་སྤྱི་ཚོགས་ཞབས་ཞུ་བསྒྲུབས་ཏེ་ཕྱིས་སུ་ཀེ་ན་ཏྲ་གནས་སྤོས་ཀྱིས་ཁུལ་འདིར་བོད་རིགས་སྤྱི་མཐུན་ཚོགས་པའི་ཤེས་ཡོན་འགན་འཛིན་གནང་མྱོང་འདུག་པ་མ་ཟད། ད་ལྟའི་ཆར་ཁེ་ན་ཏྲ་ཀྲོ་རོན་ཀྲོ་དབུ་མའི་ལམ་གྱི་ཚོགས་གཙོའི་ཐུགས་འགན་བཞེས་མུས་ཡིན་འདུག། ད་ལྟ་ང་ཚོ་གཞོན་སྐྱེས་ཚོ་གིས་ཅིག་དབུ་མའི་ལམ་ལབ་ན་རང་བཙན་རྩོད་ཀྱི་ཡོད་མ་རེད་ལབ་ཡ་གི་ཐིག་གཅིག་ནང་ལ་ཚང་མ་བཀུམ་བཞག་གི་འདུག་ཨ། འདི་མ་ཡོང་ཡ་ཆེད་དུ་འདི་ནང་ལ་བོད་ལོ་བཅུ་ཕྲག་མང་པོ་གི་སྐུ་ལས་ཡོད་པ་དང་སྐྱབས་མགོན་རིན་པོ་ཆེའི་དགོངས་བཞེད་ག་འདྲས་ཡོད་མེད་དང་དེ་འགྲེལ་བཤད་རྒྱག་ཡ་འདི་ད་ང་རང་གི་ལས་འགན་ཅིག་རྩིས་བྱས་ངས་འགན་འདི་འཁྱེར་པ་ཡིན། ད་ད་ལྟ་ཁྱེད་རང་གིས་གསུངས་པ་ད་ཅི་དེ་ནང་བཞིན་ང་ཚོ་བོད་དོན་སྒང་ལ་ད་ཕྱག་ལས་གནང་མཁན་མང་པོ་ཡོད་རེད་ལྷག་བསམ་རྣམ་དག་གིས་ཕྱག་ལས་གནང་ན་སོ་སོ་ལངས་ཕྱོགས་ག་རེ་འཁྱེར་བ་ཡིན་ན་གུས་བརྩི་ཡོད། རྗེས་སུ་ཡི་རང་ཡོད། ད་ང་རང་འདྲ་བོ་ཆ་བཞག་ན་ད་དབུ་མའི་ལམ་ལས་ཡག་ག་ཅིག་ད་ལྟའི་གི་གནས་སྟངས་ལ་དབུ་མའི་ལམ་ལས་ཡག་ག་ཅིག་ངས་མཐོང་གི་མི་འདུག་དེ་ཡིན་དུས་ད། མ་འོངས་པར་འཛམ་གླིང་འགྱུར་བ་ཞེ་པོ་ཞིག་ཐེབས་པ་ཡིན་ན་སྐད་ཆ་ལོགས་ག་རེད་དབུ་མའི་ལམ་འདི་རྡོ་སྒང་ལ་རི་མོ་བྲིས་ཀྱོག་ཅིག་མ་རེད་ཡང་གནས་སྟངས་ལ་དཔག་པའི་འགྱུར་བ་ཐེབས་ན། བོད་མི་ལ་ཕན་པའི་ག་རེ་ཅིག་ཡོད་བ་ཡིན་ན། བླང་ག་འགྲོ་ཤག་ཤག་ཡིན།
ཡང་ཨ་མི་རི་ཀ་གནས་སྡོད་བསྟན་འཛིན་འབྱོར་ལྡན་ལགས་ནས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཀྱི་སྐད་ཡིག་ཐོག་སློབ་གཉེར་བྱེད་མུས་ཡིན་འདུག། I'm looking more into the middle way policy ད་རེས་དབུ་མའི་ལམ་གྱི་ཚོགས་འདུ་ལ་བཅར་ཏེ་སྲིད་བྱུས་དེ་དང་འབྲེལ་བའི་གནད་དོན་མང་པོ་ཞིག་གི་སྐོར་མཁྱེན་རྟོགས་བྱུང་ལ་ད་དུང་མུ་མཐུད་ནས་དབུ་མའི་ལམ་གྱི་སྲིད་བྱུས་དེ་རྒྱུས་ལོན་བྱ་རྒྱུ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་དེ་དང་ཕྱོགས་མཚུངས་ཧོ་ལན་ནང་གནས་སྡོད་བསྟན་འཛིན་ཚེ་རིང་ལགས་ཀྱིས་ད་ལྟའི་ཆར་ས་རཱ་མཐོ་སློབ་ཏུ་བོད་ཡིག་སློབ་སྦྱོང་བྱེད་བཞིན་འདུག། དབུ་མའི་ལམ་གྱི་སྲིད་བྱུས་ལ་རྒྱུས་ལོན་ཡོང་སླད་ང་འདིར་བཅར་བ་ཡིན། ལྷག་དོན་དུ་ད་རེས་ཚོགས་འདུའི་ཐོག་ས་ཕྱོགས་གང་ས་ནས་བོད་པའི་གཞོན་སྐྱེས་མང་པོ་ཞིག་ཕེབས་འདུག་པས་ཁོང་ཚོའི་བོད་མིའི་འཐབ་རྩོད་དང་འབྲེལ་བའི་བསམ་བློ་འཁྱེར་ཕྱོགས་སོགས་ཀྱི་ཐོག་གོ་བསྡུར་སྦྱང་བཤད་བྱུང་སོང་ལ། ལྷག་དོན་དུ་ང་ཚོའི་འཐབ་རྩོད་ནང་རང་བཙན་དང་དབུ་མ་གཉིས་ཀ་དགོས་རྒྱུ་གལ་ཆེ་ཡིན་པ་དྲན་གྱི་འདུག་ཅེས་གསུངས་བྱུང། གཞན་ཡང Strasbourg གྲོས་འཆར་དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་རང་བཞིན་ནུས་མེད་དུ་གསལ་བསྒྲགས་བསྐྱངས་པ་ནས་བཟུང་ཕྱི་ལོ་ཉིས་སྟོང་བརྒྱད་བར་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཞིབ་ཕྲའི་འགྲེལ་བརྗོད་གསར་པ་བཟོས་མེད་ཅིང། ཉིས་སྟོང་གཉིས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་རྒྱ་ནག་གཞུང་གི་དབར་འབྲེལ་མོལ་ཐེངས་བདུན་བྱས་ཡོད་པ་མ་ཟད་ཉིས་སྟོང་བརྒྱད་ལོར་འབྲེལ་མོལ་བདུན་པའི་སྐབས་རྒྱ་ནག་ཕྱོགས་ནས་བོད་མིའི་དགོས་འདོད་ཀྱི་རང་སྐྱོང་གི་གནས་བབ་གསལ་པོ་དགོས་ཞེས་བརྗོད་པ་ལྟར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སུ་གསལ་བའི་མི་རིགས་ས་གནས་རང་སྐྱོང་གི་ཆ་རྐྱེན་རྣམས་བོད་རིགས་ཡོངས་ལ་དངོས་སུ་ལག་བསྟར་བྱས་ཆོག་གི་བསམ་འཆར་ཡིག་ཆ་ཞིག་ཕུལ་ཡོད་པ་དང་དེ་ནས་ཕྱི་ལོ་ཉིས་སྟོང་བཅུ་ལོར་འབྲེལ་མོལ་ཐེངས་དགུ་པའི་སྐབས་རྒྱ་ནག་གཞུང་ལ་སྤྲད་པའི་ཡིག་ཆ་དེ་དབུ་མའི་ལམ་གྱི་སྲིད་བྱུས་ཀྱི་འགྲེལ་བརྗོད་གསར་ཤོས་དེ་ཆགས་ཡོད་པ་རེད། ད་བར་རྒྱལ་སྤྱིའི་ཚོགས་སྡེ་ཁག་དང་སྒྲིག་འཛུགས་གནད་ཡོད་མི་སྣ་སོགས་ཀྱིས་ཡིག་ཆ་འདི་ནི་ཧ་ཅང་གི་འོས་འཚམ་དང་ཁྲིམས་མཐུན་ཡིན་པའི་བསྔགས་བརྗོད་དང་རྒྱ་ནག་གཞུང་གིས་འདི་ལ་ངོས་ལེན་མ་བྱས་པར་སྐྱོན་བརྗོད་བྱས་པ་མ་ཟད། བོད་རྒྱ་གཉིས་དབར་འབྲེལ་མོལ་དགོས་པའི་ནན་སྐུལ་ཡང་ཞུས་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་དབྱངས་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། ཤེས་རིག་ལས་ཁུངས་ཀྱིས་རྒྱ་གར་དང་བལ་ཡུལ་སློབ་གྲྭ་ཁག་གི་མདུན་ལམ་སློབ་སྟོན་པ་ཉི་ཤུ་ལྷག་ལ་གཞོན་ནུ་ལོ་ཆུང་ཆེད་ཟབ་སྦྱོང་ཉིན་ལྔའི་རིང་གོ་སྒྲིག་གནང་ཡོད་པར། ཟླ་བ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ཉིན་བཞུགས་སྒར་འཛིན་སྐྱོང་བསྟི་གནས་ཁང་དུ་དབུ་བཙུགས་གནང་འདུག། ཟབ་སྦྱོང་གི་གྲུབ་ཆ་ཡང་སློབ་གྲྭ་ཁག་གི་མདུན་ལམ་སློབ་སྟོན་པ་རྣམས་ལ་དགོས་ངེས་ཀྱི་ནུས་རྩལ་དང་ནུས་པ་ལྡན་པའི་སྒོ་ནས་གཞོན་ནུ་ལོ་ཆུང་ལ་བདེ་ཐང་གི་གོམས་གཤིས་དང་ནུས་རྩལ་གོང་འཕེལ་གཏོང་ཆེད་ཡིན་འདུག་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱིས་ཤེས་རིག་སྡེ་ཁག་གི་གཙོ་གནད་ནི་ཁྱོན་ཡོངས་ཀྱི་སློབ་མའི་འཕེལ་རྒྱས་གཏོང་ཆེད་ཡིན་པ་དབུ་འབྱེད་མཛད་སྒོའི་སྐབས་སུ་གསུངས་པ་དང་ཟབ་སྦྱོང་དངོས་སུ་དབུ་འཛུགས་གནང་འདུག།

གཞོན་ནུ་དང་ལོ་ཆུང་གི་གཤིས་ཀའི་འགྱུར་ལྡོག། འཁྲིག་སྦྱོར་ལུས་འབྲེལ་སོགས་ཀྱི་སྐོར་སློབ་སྟོན་གནང་རྒྱུ་ཡིན་པ་རེད་འདུག་མདུན་ལམ་སློབ་སྟོན་པ་རྣམས་ཀྱིས་ད་དུང་ཉན་ནུས་དང་གདུང་སེམས་མཉམ་སྐྱེད་བཟོད་པ། དམིགས་འབེན་གཏན་འཁེལ་སོགས་ཀྱི་སློབ་གྲྭའི་སློབ་མའི་ཆེད་ལག་རྩལ་སྦྱོང་བརྡར་བྱས་པ་བཅས་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་ཐོག་ལ་གནས་ཚུལ་བཀོད་འདུག། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷ་ལིན་ཀིན་མཆོག་ནིའུ་ཡོག་ཏུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ལྷན་ཚོགས་ཀྱི་ཞོར་དུ་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་དང་མཇལ་འཕྲད་གནང་འཆར་ཡོད་འདུག། ཐེངས་འདིའི་ལྷན་འཛོམས་དེ་ནི་རྒྱལ་ཁབ་ཆེན་པོ་གཉིས་དབར་གྱི་ཆེས་མཐོའི་གྲོས་མོལ་ཞིག་ཏུ་ངོས་འཛིན་གནང་གི་ཡོད་འདུག་དེ་ཡང་ཐེངས་འདིའི་ལྷན་འཛོམས་དེ་ནི་ཨ་རིས་རྒྱ་ནག་ནང་བློན་ཆེན་འགྱུར་བ་ཕྱིན་པ་སོགས་ལ་ལྟ་ཞིབ་ནན་པོ་བྱེད་བཞིན་ཡོད་པའི་སྐབས་ཡིན་ཞིང་རྒྱ་ནག་གི་ཕྱི་སྲིད་དྲུང་ཆེ་ཆིང་ཀང་གོ་གནས་ནས་མར་ཕབ་སྟེ་ཝང་ཡི་བསྐོ་བཞག་བྱས་པ་སོགས་རྒྱ་ནག་ནང་འགྱུར་བ་འགྲོ་བཞིན་ཡོད་པ་རེད། ཐེངས་འདིའི་ཚོགས་འཆར་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུར་ཐོག་མར་རྒྱ་ནག་ཕྱི་སྲིད་ལྷན་ཁང་གི་བློན་ཆེན་ཝང་ཡི་ཚོགས་བཅར་ཡོད་པའི་ཚོད་དཔག་གནང་ཡོད་ཀྱང་རྒྱ་ནག་གི་སྲིད་འཛིན་གཞོན་པ་ཧན་ཀྲང་དེའི་ཚབ་ཏུ་གཏོང་རྒྱུའི་ཁྱབ་བསྒྲགས་བྱས་ཡོད་འདུག་དེ་ཡང་ཨ་རིའི་དམིགས་ཡུལ་ནི་འཛམ་གླིང་གི་དཔལ་འབྱོར་སྟོབས་ཤུགས་ཆེན་པོའི་རྒྱལ་ཁབ་གཉིས་དབར་གྱི་ཛ་དྲག་ཆེ་བའི་གནས་ཚུལ་ཁ་ཕྱོགས་བཟང་པོ་ཞིག་ཏུ་བསྒྱུར་རྒྱུའི་ཆེད་རྒྱ་ནག་དང་འབྲེལ་གཏུག་རྒྱུན་མཐུད་ནས་གནང་རྒྱུའི་འདུན་པ་བཏོན་ཡོད་པ་རེད། ཐེངས་འདིའི་མཇལ་འཕྲད་དེ་ནི་དེ་སྔོན་ཕྱི་སྲིད་དྲུང་ཆེ་སྐུ་ཞབས Blinken མཆོག་དང་ནོར་སྲིད་དྲུང་ཆེ་ལྕམ Janet Yellen མཆོག་གཉིས་པེ་ཅིང་དུ་འཚམས་གཟིགས་གནང་བའི་རྗེས་སུ་ཡིན་ཅིང། དེ་ནི་ཏོག་དབྱིབས་རིམས་ནད་ཀྱི་རྗེས་རྒྱལ་ཁབ་གཉིས་དབར་གྱི་འབྲེལ་གཏུག་སླར་གསོ་བྱས་པ་ཞིག་ཏུ་མཚོན་གྱི་ཡོད། གཞི་རྩའི་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་ནི་ཡུལ་གྲུ་གཉིས་ཀྱི་གནད་དོན་ཙམ་མིན་པར་གོ་ལ་ཧྲིལ་པོར་ཤུགས་རྐྱེན་ལྡན་པའི་རང་བཞིན་ཞིག་ཡིན་པ་རེད།
ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏིན་མཆོག་གི་དཔོན་རིགས་ནས་རྒྱ་ནག་གི་ཕྱི་འབྲེལ་དཔོན་རིགས་དང་ལྷན་དུ་དོན་ཕན་ལྡན་པའི་གྲོས་མོལ་གནང་ཡོད་པ་རེད་འདུག་འདི་ག་ཨ་མི་རི་ཀའི་རྒྱལ་ས་བཱ་ཤིང་ཐོན་ནས་ཕྱི་ཟླ་དགུ་པའི་ཚེས་བཅུ་བདུན་རེས་གཟའ་ཉི་མའི་ཉིན་རཱའུ་ཏར་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། འཛམ་གླིང་གི་དཔལ་འབྱོར་ཆེ་ཤོས་ཀྱི་རྒྱལ་ཁབ་ཨ་མི་རི་ཀ་དང་རྒྱ་ནག་གཉིས་པོའི་དཀའ་ངལ་ཅན་གྱི་འབྲེལ་ལམ་དེ་ཇེ་སྡུག་ཏུ་མ་འགྲོ་བའི་འབད་བརྩོན་བྱེད་བཞིན་པ་ལྟར། ཨ་མི་རི་ཀའི་སྲིད་འཛིན་གྱི་ཕོ་བྲང་དཀར་པོའི་རྒྱལ་ཡོངས་བདེ་འཇགས་སློབ་སྟོན་པ་སྐུ་ཞབས Jake Sullivan ཞུ་བས་གཟའ་འཁོར་དེའི་ནང་ལྷོ་ཡོ་རོབ་ཀྱི་གླིང་ཕྲན་རྒྱལ་ཁབ་མལ་ཊ་ནང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi དང་ཐུག་འཕྲད་ཀྱིས་ཆུ་ཚོད་འགའ་ཤས་གྲོས་མོལ་གནང་བའི་སྐོར་རྒྱ་ནག་དང་ཨ་མི་རི་ཀ་གཞུང་གཉིས་པོས་རེས་གཟའ་ཉི་མའི་ཉིན་གསུངས་ཡོད་པ་བཀོད་འདུག་ད་དུང་རེས་གཟའ་ཉི་མའི་ཉིན་ཨ་མི་རི་ཀའི་ཕོ་བྲང་དཀར་པོ་དང། རྒྱ་ནག་ཕྱི་སྲིད་ལྷན་ཁང་སོ་སོས་ཟུར་དུ་སྤེལ་བའི་སྤྱི་བསྒྲགས་ནང་ལ། རྒྱལ་ཁབ་གཉིས་པོའི་དཔོན་རིགས་ཕན་ཚུན་ཕྱི་ཟླ་དགུ་པའི་ཚེས་བཅུ་དྲུག་དང་བཅུ་བདུན་ཉིན་གཉིས་རིང། ཕྱོགས་ལྷུང་མེད་པར་དྲང་བདེན་དོན་ཕན་ལྡན་པའི་གྲོས་མོལ་ཐེངས་མང་བྱུང་བའི་སྐོར་བཀོད་ཡོད་པ་རེད། དེ་བཞིན་ཨ་མི་རི་ཀའི་སྲིད་འཛིན་སྐུ་ཇོ་བྷའི་ཏིན་མཆོག་གི་འཛིན་སྐྱོང་གི་མཐོ་རིམ་དཔོན་རིགས་ཤིག་གིས་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་དེ་སྔ་ལག་བསྟར་བྱས་པའི་དྲག་པོའི་དམག་གི་འབྲེལ་བའི་ལས་གཞི་དེ་བསྐྱར་གསོ་འགོ་འཛུགས་གནང་སྲིད་པའི་སྐོར་གསུངས་ཡོད་ཀྱང་རྒྱ་ནག་གཞུང་གི་དཔོན་རིགས་ངོས་ནས་ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན་དྲག་པོའི་དམག་མིའི་འབྲེལ་ལམ་བསྐྱར་གསོའི་འདུན་པ་དེའི་སྐོར་ལ་གསལ་བཤད་གང་ཡང་བྱས་མེད་པ་རེད། ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ་སྐུ་ཞབས Jake Sullivan མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi གཉིས་ཀྱི་གྲོས་མོལ་དེ་ནི་ཉེ་ཆར་ཨ་མི་རི་ཀ་དང་རྒྱ་ནག་གཉིས་ཀྱི་གོ་གནས་རིམ་པ་མཐོ་བའི་དཔོན་རིགས་རིམ་པའི་གྲོས་མོལ་ཞིག་ཡིན་པ་དང། དེ་ཡིས་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏན་མཆོག་དང་རྒྱ་ནག་གཞུང་གི་སྲིད་འཛིན་ཞི་ཅིན་ཕིང་གཉིས་འདི་ལོའི་ལོ་མཇུག་ཏུ་མཇལ་འཕྲད་ཡོང་རྒྱུའི་ལས་དོན་གྱི་རྨང་གཞི་ཞིག་ཡིན་སྲིད་པའི་སྐོར་རོའེ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་ནག་གཞུང་གིས་ཐའེ་ཝན་ཉེ་འཁོར་དུ་དམག་དོན་གྱི་བྱ་སྤྱོད་ཤུགས་ཆེ་རུ་བཏང་བའི་གནས་ཚུལ་ཐོན་པའི་རྗེས་ཐེ་ཝན་གྱི་རྒྱལ་སྲུང་བློན་ཆེན་གྱིས་རྒྱ་ནག་ལ་ཐེ་ཝན་ཉེ་འཁོར་དུ་གཏོར་སྐྱོན་ཚབས་ཆེའི་རང་བཞིན་ལྡན་པའི་དམག་དོན་སྤེལ་བར་མཚམས་འཇོག་དགོས་པའི་ཛ་དྲག་གི་འབོད་སྐུལ་གནང་ཡོད་འདུག་རྒྱ་ནག་གཞུང་གིས་དམངས་གཙོས་སྐྱོང་བའི་ཐེ་ཝན་དེ་བཞིན་རྒྱ་ནག་གི་མངའ་འོག་ས་ཁུལ་ཞིག་ཏུ་ངོས་འཛིན་བྱེད་བཞིན་ཡོད་པ་མ་ཟད་ཐེ་ཝན་གྱི་བདག་དབང་རྩོད་ལེན་བྱེད་ཐབས་དང་ཆབས་ཅིག་ཐེ་ཝན་ཐོག་གནོན་ཤུགས་སྤྲོད་ཐབས་སུ་ཉེ་བའི་ལོ་འགའ་ཤས་ནང་རྒྱ་ནག་གཞུང་གིས་རྒྱུན་མཐུད་ནས་ཐེ་ཝན་གྱི་ཉེ་འཁོར་དུ་དམག་དོན་གྱི་བྱ་སྤྱོད་ལག་བསྟར་བྱེད་བཞིན་ཡོད་པ་རེད། དེ་ཡང་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ཉིན་ཐའེ་ཝན་གྱི་རྒྱལ་སྲུང་བློན་ཆེན་གྱིས་གསལ་བསྒྲགས་སྤེལ་བ་ཞིག་ནང། སྤྱི་ཟླ་དགུ་པའི་ཚེས་བཅུ་བདུན་རེས་གཟའ་ཉི་མ་ནས་བཟུང་ཐའེ་ཝན་གྱི་ཉེ་འཁོར་རྒྱ་མཚོའི་མཁའ་དབྱིངས་ཐོག་ལ་རྒྱ་ནག་གི་གནམ་གྲུ་བརྒྱ་དང་སུམ་ཅུ་འཕུར་སྐྱོད་བྱས་པ་དང་ད་རེས་ཐའེ་ཝན་གྱི་མཁའ་དབྱིངས་སུ་རྒྱ་ནག་གི་གནམ་གྲུ་ཁྱབ་པ་དེར་ཉེ་བའི་ཆར་རྒྱ་ནག་གི་གནམ་གྲུ་འཕུར་སྐྱོད་གི་གྲངས་ཚད་མང་ཤོས་ཤིག་ཡིན་པར་འགྲེལ་བརྗོད་གནང་འདུག་ལྷག་པར་དུ་ཐེ་ཝན་གྱི་རྒྱལ་སྲུང་ལྷན་ཁང་གིས་སྤེལ་བའི་གསལ་བསྒྲགས་དེའི་ནང། རེས་གཟའ་ཉི་མའི་ཉིན་རྒྱ་ནག་གཞུང་གིས་ཐེ་ཝན་གྱི་ཉེ་འཁོར་དུ་དམག་གི་གནམ་གྲུ་འཕུར་སྐྱོད་བྱེད་པའི་བྱ་སྤྱོད་དེས་ཐེ་ཝན་མངའ་ཁུལ་དུ་ཐེ་ཝན་དང་རྒྱ་ནག་སྐམ་ས་གཉིས་ཀྱི་མཚོ་འགག་ནང་གི་བདེ་འཇགས་ལ་ཚབས་ཆེའི་དཀའ་ངལ་གྱི་རྐྱེན་ཞིག་ཡིན་པ་དང། ཐེ་ཝན་མཚོ་འགག་གི་ཁུལ་དུ་ཞི་བདེ་དང་བརྟན་ལྷིང་ནི་མངའ་ཁུལ་དེའི་ནང་གི་ཕྱོགས་ཚང་མར་ཡོད་པའི་རྒྱུན་གཏན་གྱི་འགན་འཁྲི་ཞིག་དང་རྒྱ་ནག་དམར་ཤོག་ཚོགས་པའི་དམག་དཔུང་གིས་དམག་དོན་གྱི་སུན་གཙེར་དང་བརྙས་བཅོས་ཀྱི་བྱ་སྤྱོད་དེའི་རིགས་མུ་མཐུད་སྤེལ་ཚེ་དེ་ཡིས་ད་ལྟའི་ཛ་དྲག་གི་གནས་སྟངས་ཧ་ཅང་ཇེ་སྡུག་ཏུ་འགྲོ་རྒྱུ་དང་མངའ་ཁུལ་དེའི་ནང་གི་བདེ་འཇགས་ཀྱི་གནས་སྟངས་ཇེ་ཞན་དུ་འགྲོ་རྒྱུ་ཡིན་ཞིང། དེར་བརྟེན་ཐའེ་ཝན་གྱི་ཕྱོགས་ནས་དེ་དག་གི་འགན་འཁྲི་ཡོངས་རྫོགས་རྒྱ་ནག་གཞུང་གི་དཔོན་རིགས་ཚོར་ཡོད་པའི་ངོས་འཛིན་བྱ་རྒྱུ་དང་གཏོར་སྐྱོན་ཚབས་ཆེའི་རང་བཞིན་ལྡན་པའི་དམག་དོན་གྱི་བྱ་སྤྱོད་དེའི་རིགས་རྒྱ་ནག་གཞུང་ཕྱོགས་ནས་འཕྲལ་དུ་མཚམས་འཇོག་བྱ་དགོས་པའི་འབོད་སྐུལ་བྱས་ཡོད་པ་སོགས་འཁོད་འདུག།
རྒྱ་ནག་ནང་འདི་ལོ་གཏེར་ཁ་སྔོག་འདོན་རྐྱེན་ངན་འོག་མི་གྲངས་དྲུག་ཅུ་ཐམ་པའི་ཚེ་སྲོག་ཤོར་ཡོད་སྟབས་གཏེར་ཁ་སྔོག་འདོན་བདེ་འཇགས་བཅའ་ཁྲིམས་ལ་བསྐྱར་བཅོས་ཁྲིམས་འཆར་ཟིན་བྲིས་འགོད་བཞིན་འདུག་དེ་ཡང་ཟླ་བ་དགུ་པའི་ཚེས་བཅོ་བརྒྱད་རེས་གཟའ་ཟླ་བའི་ཉིན་རྒྱ་ནག་གཞུང་གི་གཏེར་ཁ་སྔོག་འདོན་བདེ་འཇགས་ཀྱི་འགན་འཛིན་ཤོས་ཅན་ཀོང་གིས་གསར་འགོད་པ་ཁག་ལ། དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་དང་ཉིས་སྟོང་དགུ་བཅས་སུ་གཏེར་ཁ་སྔོག་འདོན་གྱི་བཅའ་ཁྲིམས་གཏན་འབེབས་གནང་ཡོད་ཀྱང་དཀའ་ངལ་འཕྲད་བཞིན་པས་གཏེར་ཁ་སྔོག་འདོན་པའི་བདེ་འཇགས་ཁྲིམས་ལ་བསྐྱར་བཅོས་རྒྱག་དགོས་པ་བརྗོད་འདུག་འོན་ཀྱང་བཟོ་བཅོས་འཆར་ཟིན་གྱི་ཞིབ་ཕྲའི་གནས་ཚུལ་དང་ག་དུས་ལག་བསྟར་བྱེད་ཀྱི་ཡོད་མེད་ཐད་ལ་གང་ཡང་བརྗོད་མེད་པ་རེད། རྒྱ་ནག་ནང་གཏེར་ཁ་སྔོག་འདོན་ནི་ལས་མིའི་ཚེ་སྲོག་ལ་ཉེན་ཁ་ཆེ་ཤོས་ཀྱི་ལས་རིགས་གྲས་ཤིག་ཡིན་པ་དང་འདི་ལོ་གཅིག་པུར་རྡོ་སོལ་གཏེར་ཁའི་དོན་རྐྱེན་ཐེངས་གཉིས་བྱུང་བ་ནས་མི་དྲུག་ཅུ་ལྷག་རྐྱེན་ལམ་དུ་ཤོར་ཡོད་པ་རེད། རྒྱ་ནག་གཞུང་གི་ཧྲན་ཞིའི་རྡོ་སོལ་གཏེར་ཁ་ཚོགས་ཁག་གིས Huawei བརྒྱུད Five G འཕྲུལ་ཆས་སྒྲིག་སྦྱོར་བྱས་ཡོད་པ་རེད། དེ་བཞིན་རྒྱ་ནག་གིས་བདེ་འཇགས་ལ་ལེགས་བཅོས་དང་མི་གསོག་ཉུང་དུ་གཏོང་ཆེད་འཕྲུལ་འཁོར་དང་རང་འགུལ་ཅན་གྱི་འཕྲུལ་ཆས་རིགས་བཀོལ་སྤྱོད་བྱས་ཏེ་གཏེར་ཁ་སྔོག་འདོན་པར་མིའི་གྲངས་འབོར་ཉུང་འཕྲི་གཏོང་ཐབས་བྱེད་བཞིན་པ་མ་ཟད་གཏེར་ཁ་སྔོག་འདོན་ཚན་པ་ཆུང་ངུའི་རིགས་ཀྱང་རིམ་བཞིན་ཉུང་དུ་གཏོང་འཆར་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། རྒྱ་གར་གྱི་སྲིད་བློན་དང་རྒྱ་གར་གྱི་ཁྲིམས་བཟོའི་འཐུས་མིས་རྒྱ་གར་དབྱིན་ཇིའི་མངའ་འོག་ཏུ་གནས་སྐབས་བཞེངས་པའི་ཚོགས་ཁང་ཆེན་མོ་དེར་ཞལ་གྱེས་ཞུས་ནས་གྲོས་ཚོགས་ཚོགས་ཁང་གསར་པར་གནས་སྤོས་གནང་ཡོད་འདུག་དབྱིན་ཇིའི་འཛུགས་སྐྲུན་པ་ཨེད་ཝིན་ལུག་ཆན་དང་ཧཱ་བོད་སྦེ་ཀེར་རྣམ་གཉིས་ཀྱིས་ཇུས་འགོད་བྱས་པའི་གྲོས་ཚོགས་རྙིང་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བདུན་ལོར་རྒྱ་གར་རང་བཙན་མ་ཐོབ་གོང་གི་ལོ་ཉི་ཤུའི་སྔ་རོལ་ཏུ་བཞེངས་པ་ཞིག་ཡིན་ཞིང། རྒྱ་གར་རང་བཙན་ཐོབ་རྗེས་གྲོས་ཚོགས་ཚོགས་ཁང་དེ་ནས་རྒྱ་གར་དབུས་གྲོས་ཚོགས་ཚོགས་ཡོད་པའི་དམངས་གཙོའི་ལོ་རྒྱུས་ལྡན་པ་ཞིག་རེད། གྲོས་ཚོགས་རྙིང་པ་དེས་རྒྱ་གར་སྤྱི་མཐུན་རྒྱལ་ཁབ་ཞིག་བྱུང་བའི་དཔང་པོ་བྱས་ཡོད་ཅིང་ད་ལྟ་གནའ་དངོས་འགྲེམས་སྟོན་ཁང་ཞིག་ཏུ་བསྒྱུར་བཀོད་བྱ་རྒྱུ་ཡིན་འདུག་གྲོས་ཚོགས་གོང་འོག་གི་ཚོགས་མི་བདུན་བརྒྱ་བརྒྱད་ཅུ་གྱ་བརྒྱད་ཡོད་པ་རྣམས་གསར་དུ་དབུ་འབྱེད་གནང་བའི་བཟོ་དབྱིབས་ཟུར་གསུམ་ཅན་གྱི་ཚོགས་ཁང་ཆེན་པོ་དེར་གནས་སྤོས་གནང་རྒྱུའི་གཏན་འབེབས་གནང་ཡོད་ལ་རྒྱ་གར་གྱི་སྲོལ་རྒྱུན་གྱི་རྣམ་པ་མངོན་གསལ་དོད་པོ་ཡོད་པའི་གྲོས་ཚོགས་ཚོགས་ཁང་གསར་པ་གསར་རྒྱག་གནང་བའི་འགྲོ་གྲོན་ཨ་རིའི་ཌོ་ལར་ཐེར་འབུམ་ཉི་ཤུ་རྩ་བཞི་ཙམ་བཏང་ཡོད་ཅིང་ཐོག་བརྩེགས་བཞི་ཅན་གྱི་གྲོས་ཚོགས་ཚོགས་ཁང་ཆེན་མོ་གསར་པ་དེའི་ནང་དུ་གྲོས་ཚོགས་འཐུས་མི་གཅིག་སྟོང་ཉིས་བརྒྱ་བདུན་ཅུ་དོན་གཉིས་ཤོང་ཐུབ་པ་ཞིག་ཡོད་ཅིང། གཞི་རྩའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་ཚོས་ད་རེས་གྲོས་ཚོགས་ཚོགས་དུས་འཕར་མ་དུས་ཡུན་ཉིན་ལྔ་རིང་འཚོགས་པའི་དགོས་གལ་གཟིགས་ཀྱི་མེད་ཀྱང་གྲོས་ཚོགས་ཚོགས་ཁང་རྙིང་པར་ཞལ་གྱེས་ཞུས་པ་དང་མ་འོངས་པའི་ལས་འཆར་ཡག་པོ་དང་བདེ་འཇགས།

དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་གཞག་ཐུབ་ཕྱིར་གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་གནང་རོགས་ཞེས་གཞི་རིམ་མི་མང་རེ་འབོད་ཚོགས་པའི་མི་མང་ལྔ་བརྒྱ་ལྷག་རྡ་རམ་ས་ལར་འཛོམས་ཏེ་ཞུ་སྐུལ་ལས་འགུལ་གནང་གི་ཡོད་པའི་སྐོར་བློ་བེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་བསྐོ་བཞག་ཐུབ་ཕྱིར། གྲོས་ཚོགས་ནས་བཅའ་ཁྲིམས་བསྐྱར་བཅོས་ངེས་པར་དུ་གནང་རོགས་ཞེས། གཞི་རིམ་མི་མང་རེ་འབོད་ཚོགས་པ་གི་མི་མང་ལྔ་བརྒྱ་ལྷག་རྡ་རམ་ས་ལར་འཛོམས་ཏེ་ཞུ་འབོད་ལས་འགུལ་གནང་གི་ཡོད་པ། བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་སྤྱི་ཟླ་དགུ་པ་གི་ཚེས་པ་བཅུ་དགུ་གི་ཉི་མ་སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་གི་གྲོས་ཚོགས་ཚོགས་དུས་དྲུག་པ་མགོ་འཛུགས་གནང་གི་ཡོད་པར་བརྟེན། རྒྱ་གར་དང་བལ་ཡུལ་ཕྱི་རྒྱལ་ཡུལ་གྲུ་ཁག་བདུན་བཅས་ནས་གཞི་རིམ་མི་མང་རེ་འབོད་ཚོགས་པ་གི་བཀོད་སྒྲིག་ལྟར།

ལས་འགུལ་མུ་མཐུད་སྤེལ་ཡིན་ཞེས་ཞུ་བ་ཡིན། ཁྲིམས་ཞིབ་པ་ཆེ་བ་དང་གཞན་གཉིས་ཀྱི་བསྐོ་བཞག་གི་ཐད་སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་བ་གི་བར་དུ་ཁྲིམས་འཆར་ཐེངས་མ་གསུམ་ལ་སླེབས་ཡོད་ནའང། ཁྲིམས་འཆར་གཅིག་ཀྱང་འགྲོ་མ་ཐུབ་པ་དང་ཁྲིམས་ཞིབ་ཁང་མེད་ན་འགྲིག་ཐབས་མེད་པར་བརྟེན། མི་མང་རང་བཞིན་གྱི་ལས་འགུལ་དུ་ཞུགས་པ་ཡིན་ཞེས། བལ་བོ་ནས་སླེབས་པ་ཨོ་རྒྱན་ཚེ་རིང་ལགས་ནས་འགྲེལ་བརྗོད་གནང་གི་འདུག། ཁོ་རང་ཚོ་ལ་ཁྲིམས་ཞིབ་པ་བཙུགས་ཡས་ཀྱི་འདོད་པ་ཁོ་རང་མི་འདུག་བ་དེ་འདྲའི་སྤྱོད་པ་ཁོ་རང་ལོག་གི་འདུག་བ་དེ་གི་རྐྱེན་གྱིས་ད་རེས་ང་ཚོ་མི་མང་འུ་ཐུག་བྱས་ནས་ད་ཁྲིམས་ཞིབ་ཁང་འདི་མེད་ན་རྩ་བ་ཉིད་ནས་འགྲིག་གི་མི་འདུག་འདི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ངལ་བསམ་ཡུལ་ལས་འདས་པ་ཅིག་བསྐྱོན་བྱས་ནས་ད་མཐའ་མ་ང་ཚོ་གྲུབ་འབྲས་བཟང་པོ་འདི་འདྲ་ཞིག་ཡོད་རེད་ད་འདི་ད་ལྟའི་ཆ་ལ་ཡ་ཨ་ནི་གང་ཟག་ཉུང་ཤས་ཤིག་གིས་རྩ་གཏོར་བཏང་པ་ཡིན་ན་འདི་ང་ཚོས་འཁུར་ཐུབ་ཡས་ཅིག་མ་རེད་ཤག་ཟེར་ནས་ད་མི་མང་རང་བཞིན་ལྡན་པའི་ཐོག་ནས་ལས་འགུལ་འདི་ལ་ངོས་ཞུགས་པ་ཡིན་ཏེ་ཞོལ། བཀའ་ཁྲི་ཟུར་པ་ཟམ་གདོང་རིན་པོ་ཆེ་གི་སྐལ་བ་གི་དུས་ཡིན་ན་མི་མང་གལ་ཆེན་དུ་བརྩི་བཞིན་པ་དང་གོང་ས་མཆོག་གིས་ཀྱང་མཐའ་མའི་ཐག་གཅོད་དེ་མི་མང་ཡིན་པར་གསུང་གི་ཡོད་ཀྱང། ད་ལྟ་མི་མང་གིས་མཚན་རྟགས་བཀོད་ནས་དཔྱ་ཁྲལ་ལག་དེབ་གི་ཨང་གྲངས་འཁོད་པ་གི་ཕྱག་བྲིས་ཕུལ་ནའང། དེ་ཚོ་ཚང་མ་ཡིག་འཁྱམས་རེད་ཅེས་འགུལ་སྐྱོད་དུ་མ་བཏང་ན་ཧང་སང་དགོས་པ་ཡིན་པས། ང་ཚོས་ད་རེས་ཛ་དྲག་ཏུ་བརྩིས་ཏེ་ཡོང་བ་དང་ད་རེས་དགོངས་པ་ཡག་པོ་ཟིག་བཞེས་ནས་ཡག་པོ་ཟིག་ཆགས་ན། ང་ཚོ་ཚང་མ་ལ་གཉིས་ཕན་བྱུང་བ་རེད་འདུག་ཅེས། ལས་འགུལ་དུ་འཛུལ་ཞུགས་པའི་སྤྱི་ཟུར་སྒྲོལ་མ་མཚོ་མོ་ལགས་ནས་འགྲེལ་བརྗོད་གནང་གི་འདུག། དངོས་གནས་ཁོ་རང་ད་ལྟ་འདི་ད་ཛ་དྲག་གང་གི་དུས་ཚོད་ཅིག་རེད་ཤག་ད་རིང་དེ་ལ་ད་དགོངས་པ་ཅིག་བཞེས་གནང་བྱས་གང་ག་ལོག་ཡག་པོ་ཅིག་ཆགས་པ་ཡིན་ན་ང་ཚོ་གང་ག་ལོག་ད་ག་རེ་ཟེར་དགོས་རེད་ད་དབྱིན་ཇིའི་སྐད་ནང་ལ་ཡིན་ན Win Win Situation ཟེར་ཡག་དེ་ཆགས་འགྲོ་གི་རེད། ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་བ་བགྲེས་ཡོལ་དུ་ཕེབས་ཟིན་པ་གི་ཁར། ཁྲིམས་ཞིབ་པ་གཞན་ཀརྨ་དགྲ་འདུལ་ཀྱང་བགྲེས་ཡོལ་དུ་ཕེབས་ཟིན་ནས། ད་ལྟ་ཁྲིམས་ཞིབ་པ་གཞན་བསྟན་འཛིན་ལུང་རྟོགས་མ་གཏོགས་ལྷག་མེད་པས། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་ཉེ་ལམ་བཅའ་ཁྲིམས་བསྐྱར་བཅོས་ཀྱི་ཆེད་བཙུགས་ཚོགས་ཆུང་བཙུགས་ནས་མི་དམངས་ཀྱི་བསམ་འཆར་བསྡུ་ལེན་གནང་གྲུབ་ཡོད་ཀྱང། གཞི་རིམ་མི་མང་རེ་འབོད་ཚོགས་པས་ཉི་མ་དང་པོར་རྡ་སྟེང་ནས་གངས་སྐྱིད་ཀྱི་བར་ཞལ་འདོན་སྐྱོར་བཞིན་དུ་འགྲོ་རྒྱུ་དང། སྤྱི་འཐུས་ལྷན་ཚོགས་སུ་ཞུ་འབོད་གནང་ནས་སིར་པོར་རྩེད་ཐང་དུ་ཞལ་འདོན་གནང་ནས་འདུག་རྒྱུ་མ་གཏོགས། སྐད་འབོད་བྱེད་པ་དང་གཞན་ལ་ཁ་རྩོད་སོགས་བྱེད་མི་ཆོག་པ་མ་ཟད། གྲོས་ཚོགས་འཚོགས་བཞིན་པའི་སྐབས་གྲོས་ཚོགས་མདུན་ཐང་དུ་འགྲོ་མི་ཆོག་པ་དང། སྤྱི་འཐུས་སུ་ལ་ཐུག་ན་ཁ་རྡུང་དང་ཚིག་ངན་བརྗོད་རིགས་སོགས་གཏན་ནས་མི་ཆོག་ཅེས་ལས་འགུལ་བ་ནང་ཁུལ་ལ་སྒྲིག་ལམ་བཞག་སྟེ་སྟངས་འཛིན་གནང་གི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། འཛམ་གླིང་གི་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་བར་ཕེབས་ཡོད་པའི་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང། རྒྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཀྱིས་ཨང་དང་པོའི་བྱ་དགའ་བཞེས་ཡོད་པའི་སྐོར། ལ་དྭགས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་དེ་བསྐྱར་དུ་གསན་རོགས་གནང། ལ་དྭགས་ཀྱི་གྲགས་ཅན་རྒྱང་རྒྱུག་རྩེད་འགྲན་ཁྲོད་ཚེ་རིང་གཡང་འཛོམས་ལ་ཨང་རིམ་དང་པོ་སོན་པ་འཛམ་གླིང་ས་ཕྱོགས་གང་ས་ནས་མཉམ་ཞུགས་གནང་མཁན་ཕེབས་ཀྱི་ཡོད་པའི་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་རྒྱང་རྒྱུག་རྣམ་པ་མི་འདྲ་བ་དྲུག་ཡོད་པའི་ནང་ནས་འགྲན་བསྡུར་ཁག་ཤོས་དང་རིང་ཤོས་ཡིན་པའི་ཁྲོད་ལ་དྭགས་གནས་སྡོད་བོད་པའི་བུ་མོ་ཚེ་རིང་གཡང་འཛོམས་ལགས་ཀྱིས་ཨང་དང་པོའི་བྱ་དགའ་བཞེས་འདུག་དེ་ཡང་ལ་དྭགས་རྒྱང་རྒྱུག་འགྲན་བསྡུར་དེར་ལ་དྭགས་ས་གནས་གཅིག་པུ་མིན་པར་རྒྱ་གར་ནང་གི་མངའ་སྡེ་ཆ་ཚང་དང་དེ་བཞིན་འཛམ་གླིང་ཕྱོགས་སྡེ་ཁག་འདྲ་མིན་གྱི་རྒྱལ་ཁབ་གྲངས་ཉི་ཤུ་རྩ་བདུན་ནས་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་གི་སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས། བདུན་ཅུ་དོན་གཉིས་བཞི་བཅུ་ཞེ་གཉིས་ཉི་ཤུ་རྩ་གཅིག་དང་བཅུ་གཅིག་ཚེག་ལྔ་བྱས་པ་གཉིས་བཅས་ཁྱོན་འགྲན་བསྡུར་ཁག་འདྲ་མིན་དྲུག་གི་ནང་མཉམ་ཞུགས་གནང་མཁན་བྱུང་འདུག་ཡོངས་གྲགས་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནི་འཛམ་གླིང་ནང་གི་སྙན་གྲགས་ཆེ་བའི་འགྲན་བསྡུར་ཞིག་ལ་ངོས་འཛིན་བྱེད་ཀྱི་འདུག་ལ་དེའང་ཐོག་མ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནས་འགོ་འཛུགས་བྱུང་བ་ནས་བཟུང་དེ་དུས་ས་གནས་རང་ནས་མཉམ་ཞུགས་གནང་མཁན་བཅུ་གཅིག་ལས་བྱུང་མེད་པ་ནས་བཟུང་འདི་ལོར་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་མཉམ་ཞུགས་གནང་མཁན་མི་གྲངས་དྲུག་སྟོང་ཙམ་བྱུང་འདུག། དེ་བཞིན་ལ་དྭགས་གནས་སྡོད་བསོད་ནམས་གླིང་བོད་མི་གཞིས་ཆགས་ཀྱི་ཚེ་རིང་གཡང་འཛོམས་ལགས་ཀྱིས་མཉམ་ཞུགས་གནང་བའི་རྒྱང་རྒྱུག་འགྲན་བསྡུར་དེ་ནི་འགྲན་བསྡུར་རིམ་པའི་ནང་རིང་ཤོས་དེ་ཡིན་པ་དང་ཡང་ཚེ་རིང་གཡང་འཛོམས་ལགས་ཀྱིས་ཆུ་ཚོད་བཅུ་དགུ་ནང་རྒྱུག་ཐུབ་པ་བྱུང་འདུག་ཚེ་རིང་གཡང་འཛོམས་ལགས་ཨང་རིམ་དང་པོ་སོན་པའི་ཁོང་གི་ཚོར་བ་འདི་ལྟར་གསུངས་བྱུང། ཨིན་ཡོལ་ལ་ང seventy two རྒྱུགས་ར་ཨ་ནི་ཨང་ཀི་གཉིས་པ་ལེན་རེད་ར་ཨ་ནི། ད་ལོའི་ལོ་འདི་ངས་ཏིག་ཙ kilometer མང་གཏོང་དགོས་བསམ་ས་ཨ་ནི་འོན་དེའི kilometer བརྒྱ་དང་ཉི་ཤུ་རྩ་གཉིས་ལ་འཛུལ་ཞུགས་བྱས་ར་ཨ་ནི་འཛུལ་ཞུགས་བྱས་ནས་དཀའ་ལས་བརྒྱབ་ན་ཞིག་འབྲས་བུ་རག་ཟེར་ར་འོན་དེའི་དེ་སེམས་པ་དགོ་བ་འདུག་ཤོད་ནི་ཨེ་འདྲ་བསམ་སྟ། སོ་སོ་གིས་དཀའ་ལས་རྒྱག་རྒྱུ་དེ་འབྲས་བུ་ད་སྟོན་རྒྱུ་རེད་བསམ་ཟེར་ར་ཨ་ནི་འོ་འདི་ང་རང་དཀའ་ལས་རྒྱག་ནས་གོམ་པ་བཅད་མ་རྒྱག་ནས་ཡོད་ཨ་ནི་རྒྱུགས་ནི་འོ་ར་གླེ་ཡིན་ར། རྒྱུགས་གླེ་གླེ་གླེ་བྱས་ནས་ཨ་ནི། མཁར་སྡོང་ལ་བདུན་ཅུ་དོན་གཉིས་ལ་སྒོ་བཏང་དུས་འོ་འདི་ལ་ང་མཚན་དགོང་དག་མཚན་ཆུ་ཚོད་དང་པོ་འབྱོར་ཟེར་ར་ཨ་ནི་ཆུ་ཚོད་དང་པོ་འབྱོར་དུས་ཙམ་པ་ངས timing ཡག་པོ་དཔེ cover བྱས་ཟེར་ར་ཨ་ནི་འོ་འདི་དུས་ཡག་ང་རང་ཨེ་འདྲ་བསམ་ཟེར་ད timing དཔེ་ཡག་པོ cover བྱས་ད་འོ་འདི་དཔེ་བས་ང་རང་ད་རེ་དམ་གཅིག་ལ་འགྲོ་དགོས་བསམ་ཟེར་ར་ཨ་ནི་འོ་འདི་བགྲོས་ཏིག་ཙ་དཀའ་ལས་ཁྲེས་ར་ཡིན་ནི་དཀའ་ལས་ཀྲོ་ནི་ཤིང་གི་དཀའ་ལས་རྒྱབ་ཡིན་ལ། ཡང་ཁོང་གིས་མུ་མཐུད་ད་ལན་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་བོད་པའི་གྲངས་མང་ཉུང་ཞིག་ཡོད་ན་ཡང་འགྲན་བསྡུར་འདིའི་ནང་མཉམ་ཞུགས་གནང་མཁན་བོད་པའི་བུ་མོ་ཁོང་གཅིག་པུ་ལས་མེད་པ་གསུངས་བྱུང་སྤྱི་ལེ་བརྒྱ་དང་ཉི་ཤུ་རྩ་གཉིས་ཅན་གྱི་བང་འགྲན Silk Route འམ་དར་གོས་ཚོང་ལམ་རྒྱང་རྒྱུག་བང་འགྲན་ནང་གི་བུ་མོའི་ཐོག་ལ་ཨང་རིམ་དང་པོ་སོན་པ་དང་ཁྱོན་ཡོངས་ཀྱི་འགྲན་བསྡུར་ནང་བུ་བུ་མོ་གཉིས་ཀའི་ཁྲོད་ཨང་རིམ་གསུམ་པ་སོན་པའི་ལ་དྭགས་བསོད་ནམས་གླིང་བོད་མི་གཞིས་ཆགས་ཀྱི་གནས་སྡོད་ཚེ་རིང་གཡང་འཛོམས་ལགས་ཐོག་མར་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཐེངས་དང་པོ་ལ་དྭགས་རྒྱང་རྒྱུག་བང་འགྲན་ནང་སྤྱི་ལེ་བདུན་ཅུ་དོན་གཉིས་ཅན་གྱི་བང་འགྲན་ནང་མཉམ་ཞུགས་གནང་རྗེས་ཨང་རིམ་གཉིས་པ་སོན་འདུག་ཚེ་རིང་གཡང་འཛོམས་ལགས་ཀྱིས་ལ་དྭགས་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ནས་སློབ་སྦྱོང་གནང་ཡོད་པ་དང་སློབ་གྲྭའི་དུས་ནས་རྩེད་རིགས་ལ་དགའ་བས་བོད་ཁྱིམ་ནང་ཁུལ་རྩེད་འགྲན་ཡོད་དུས་ལ་དྭགས་བོད་ཁྱིམ་སློབ་གྲྭའི་སྐུ་ཚབ་གནང་ནས་རྩེད་རིགས་འདྲ་མིན་ནང་མཉམ་ཞུགས་གནང་མྱོང་འདུག་ཡང་ད་ལན་གལ་ཆེ་དང་གྲགས་ཆེ་བའི་ལ་དྭགས་རྒྱང་རྒྱུག་འགྲན་བསྡུར་ནང་ཨང་རིམ་སོན་པར་ཁོང་གིས་སྦྱོང་བརྡར་ཇི་ལྟར་གནང་ཡོད་པའི་སྐོར་གསུངས་དོན་དུ།
མིག་ཟུང་གིས་ད་ཞོགས་པ་ངའི timing འདི་ལ་ནི་ང་རང་ཡར་ལངས

གཉིས་པ་ས་གནས་སུ་ཡུལ་སྐོར་སྤྲོ་འཆམ་པ་ཚད་ལྡན་ཞིག་ཡོང་རྒྱུ་དང་དེའང་ཡུལ་སྐོར་སྤྲོ་འཆམ་གྱི་དུས་ཡུན་མང་དུ་གཏོང་རྒྱུ་དང་ཡང་ས་གནས་ཀྱི་གཞོན་སྐྱེས་རྣམས་ལ་མི་ཚེའི་མདུན་ལམ་གསར་པ་ཞིག་སྟོན་རྒྱུ་དེ་བཞིན་རྒྱང་རྒྱུག་འགྲན་སྡུར་སྐབས་འགྱིག་དམ་གྱི་ཆུ་གཅིག་ཀྱང་བེད་སྤྱོད་བྱས་མེད་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་དམིགས་བསལ་ཞིག་སྤེལ་ཡིན་པ་གོ་སྒྲིག་པ་ཚེ་དབང་དངོས་གྲུབ་ལགས་ཀྱིས་གསུངས་བྱུང། རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། མ་སུ་རི་བོད་ཁྱིམ་སྤྱི་ཁྱབ་འགན་འཛིན་བསྟན་འཛིན་ཕྱོགས་གླང་ལགས་དང། འགན་འཛིན་ཟུར་པ་ཚེ་རིང་རྡོ་རྗེ་ལགས་ནས་སུད་སི་བཅའ་བཞུགས་མ་སུ་རིའི་སློབ་ཟུར་ཁག་ཅིག་དང་མཇལ་འཕྲད་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་སྙིང་ལ་བཅངས་ཏེ་འཁོས་བབ་འོས་འགན་སྒྲུབ་དགོས་པའི་སྐུལ་མ་གནང་ཡོད་པའི་སྐོར་སུད་སི་ནས་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
དེ་ཡང་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ཉིན་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བཟུང་བའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་གཞུང་སྒོའི་མདུན་སུད་སི་དང་ལིག་ཏིན་ཤི་ཏན་བོད་རིགས་ཚོགས་པའི་གོ་སྒྲིག་འོག་བུད་མེད་ཚོགས་པ་དང་སུད་བོད་མཐུན་ཚོགས་ཚོགས་པ་ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པས་རམ་འདེགས་ཞུས་ཏེ་མི་གྲངས་བརྒྱ་མ་ཟིན་ཙམ་ལྷན་འཛོམས་ཀྱིས་ཚང་མས་མཉམ་འབྲེལ་རྒྱལ་ཚོགས་ལ་ཞལ་ཕྱོགས་ཏེ

བརྩི་བཀུར་ཞུ་ས་གཅིག་པོ་མིན་པར་ང་ཚོའི་དབུ་ཁྲིད་ཡང་དག་པ་ཞིག་ཡིན་དུས་ཙམ་ནས་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ནང་གདན་འདྲེན་ཞུ་ཐུབ་ན་ཡག་པོ་འདུག།
རྒྱ་ནག་གུང་ཁྲན་ཏང་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་འགན་འཁུར་བྱེད་མཁན་གྱི་འཐུས་མིའི་ཁོངས་སུ་ཡོད་པ་ཙམ་གྱིས་འགྲོ་བ་མིའི་ཐོབ་ཐང་ལ་དུས་ཀྱི་འགྱུར་བའི་འཕེལ་རིམ་དང་མཐུན་པའི་བཟང་ཕྱོགས་ཀྱི་འགྱུར་བ་འགྲོ་ཐུབ་ཀྱི་མི་འདུག་དེ་འདྲ་སོང་ཙང་འབྱུང་འགྱུར་འཐུས་མིའི་ཁོངས་སུ་འོས་འདེམས་མ་གནང་ན་ཡག་པོ་འདུག་དེ་གཅིག་དགོངས་བཞེས་གནང་རོགས། ང་ཚོའི་རེ་བ་ཆེ་ཤོས་འདི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་འཛམ་གླིང་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་བཀའ་སློབ་གནང་བར་གདན་འདྲེན་ཞུ་དགོས་པའི་སྐུལ་མ་ཞུ་གི་ཡོད། དེ་བཞིན་རམ་འདེགས་གནང་མཁན་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་ཚེ་རིང་གཡུ་སྒྲོན་ལགས་ནས་རྒྱ་ནག་གུང་ཁྲན་ཏང་གིས་བོད་ནང་བྱིས་པ་ཆུང་ངུའི་དུས་ནས་ཕ་མ་དང་ཁ་བྲལ་ཏེ་ཐག་རིང་གཏན་འཇགས་སློབ་གྲྭར་གཏོང་བཞིན་པ་དེ་དག་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་ངན་བྱུས་རེད་ཅེས། བོད་ནང་ལོགས་ལ་ནི་རྒྱ་མི་གཞུང་གིས་ད་ལྟ་སྤུ་གུ་ལོ་བཞི་པ་ལོ་བཞི་ནས་བྱས་ནས་ནི་ལོ་དྲུག་གི་བར་ལ་ནི་བོད་བཙན་དབང་གི་ཐོག་ནས་བསླབ་གྲྭ་ལ་འདུག་ཟེར་ནས་རྒྱ་མི་གིས་ད་གཏན་འཇགས་བསླབ་གྲྭ་འདུག་ཟེར་བཏང་བྱས་ཨ་ནི་དེ་ང་རང་ཚོའི་བོད་ཀྱི་ད་བོད་པའི་གི་མི་རིགས་ད་དེ་ཕར་རྩ་མེད་བཏང་ཡ་གི་དེ་ཡིན་ཙང་ཨ་ནི་དེ་ལ་ཁྱོད་རང་ཚོ་གི་ཨ་ནི་གཟིགས་སྐྱོང་གནང་ནས་ཨ་ནི་འདུག་ཟེར་ནས་ང་ཚོ་ལ་ད། རྒྱབ་སྐྱོར་གནང་ནས་ནི་ཕ་གིར་ལ་བོད་ལ་འདུག་ཟེར་ནས་ཕེབས་རོགས་གནང་ཟེར་ནས་ད་དེའི་སྐོར་ལ་ང་ཚོས་དམིགས་བསལ་འབོད་སྒྲ་ཆེ་ཤོས་དང་པོ་ཆེ་དེ་ཡིན་ཞུ་ཡས་ཡིན། ཡང་རམ་འདེགས་གནང་མཁན་སུད་བོད་མཐུན་ཚོགས་ཚོགས་པའི་མགྲིན་ཚབ་བསྟན་འཛིན་དབང་མོ་ལགས་ནས་རྒྱ་ནག་གུང་ཁྲན་ཏང་དཔལ་འབྱོར་དར་རྒྱས་ཕྱིན་པ་དང་ཆབས་ཅིག་འགྲོ་བ་མིའི་ཐོབ་ཐང་ལའང་བཟང་ཕྱོགས་ཀྱི་འགྱུར་བ་ཞིག་བཏང་གི་རེད་བསམ་པའི་མི་ཚོའི་རེ་བ་བྱས་ཡོད་ཀྱང། རྒྱ་ནག་གཞུང་གིས་བསམ་གཞིགས་རྩ་བ་ནས་བྱས་མེད། ད་ཆ་རྒྱ་ནག་གཞུང་དཔལ་འབྱོར་ཉམས་རྒུད་འགྲོ་གི་ཡོད་ཅེས། དེ་ནང་བཞིན་ད་ང་ཚོ་བོད་རིགས་དང་ཡུ་གུར་ཁོང་ཚོར་ཡང་དམ་པོ་ཞུ་བྱེད་ཀྱི་འདུག་དེ་འདྲའི་གི་གནས་ཚུལ་གཅིག་ནང་ཡ་ད་རྒྱ་མིའི་མི་མང་ཚོས་རྒྱ་མིའི་གཞུང་ཡ་ཕར་ངོ་རྒོལ་ཆེན་པོ་བྱེད་ཀྱི་འདུག་མང་བ་མང་བ་མང་བ་བྱེད་ཀྱི་འདུག། དེ་འདྲ་སོང་ཙང་ང་ཚོ་བོད་མི་རྣམས་དང་བོད་དོན་ལ་རྒྱབ་སྐྱོར་གནང་མཁན་ཐུན་མོང་གི་ཐོག་ནས་རིག་པ་བསྒྲིམས་ཏེ་ལས་འགུལ་མུ་མཐུད་གནང་རྒྱུ་དེ་གལ་འགངས་ཆེན་པོ་འདུག་ཅེས་དང། དེ་བཞིན་ལས་འགུལ་དེར་མཉམ་ཞུགས་གནང་མཁན་སུད་བོད་མཐུན་གྲོགས་ཚོགས་པའི་ཚོགས་མི George Markhan ནས་མཉམ་ཞུགས་གནང་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན་དུ། ངོས་ནས་ལོ་གཉིས་ཀྱི་རིང་ནང་ཆོས་ནས་འཕྲོས་པའི་བྱམས་བརྩེའི་ནུས་སྟོབས་ཀྱི་སྐོར་ལ་ཉམས་ཞིབ་བྱས་པ་བརྒྱུད་ངོས་རང་ལ་སེམས་ཁུར་ཞེ་དྲག་ཐེབས་བྱུང། དུས་དེ་ནས་བཟུང་བོད་དོན་ལ་མུ་མཐུད་རྒྱབ་སྐྱོར་བརྟན་པོའི་ངང་ནས་ཞུ་རྒྱུའི་སེམས་ཐག་བཅད་པ་བཞིན་དེ་རིང་ཆར་རླུང་གི་ཁྲོད་དུ་ལས་འགུལ་ནང་མཉམ་ཞུགས་བྱས་པ་ཡིན་ཅེས་དང། དེ་དང་ཕྱོགས་མཚུངས་བོད་དོན་ལ་རྒྱབ་སྐྱོར་གནང་མཁན་སུད་བོད་མཐུན་གྲོགས་ཚོགས་པའི་ཁོངས་མི་ཡོ་ཧ་ན་ནས་བོད་དོན་ལ་རྒྱབ་སྐྱོར་གནང་དགོས་པའི་རྒྱུ་མཚན་འགྲེལ་བརྗོད་གནང་དོན་དུ། སྐྱབས་མགོན་ཏཱ་ལའི་བླ་མ་མཆོག་ནས་བོད་དོན་འཐབ་རྩོད་འདི་འཚེ་བ་མེད་པའི་ཐབས་ལམ་བརྒྱུད་དཀའ་ངལ་སེལ་ཐབས་ཀྱི་རླབས་ཆེན་གྱི་མཛད་བྱུས་དེར་ངོས་རང་ཡིད་དབང་འཕྲོག་པའི་སྒོ་ནས་དེ་རིང་ཆར་རླུང་གི་ཁྲོད་དུ་བོད་དོན་ལ་རྒྱབ་སྐྱོར་ཞུ་བར་བཅར་བ་ཡིན་ཅེས་དང། ཡང་ཆར་རླུང་གི་ཁྲོད་དེར་ལས་འགུལ་དེར་མཉམ་ཞུགས་གནང་མཁན་བོད་རིགས་ཀྱི་ཁྲོད་ནས་ནོར་འཛོམས་ལགས་ནས་དགོངས་ཚུལ་གསུངས་དོན་དུ། བོད་ཀྱི་ཕྱི་ལ་ཞུགས་ངལ་རྩོལ་མཁན་ཨ་ནེ་མུ་མཐུད་བོད་པའི་འཐབ་རྩོད་ལ་དཀའ་ལས་རྒྱག་དགོས་ཡོད་ཙང་འདིའི་དོན་དག་ལ་ང་དེ་ད་རེས་བཅར་ཐུབ་སོང་ཞེས་ཞུ་ཡ་ཡིན། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་བཞི་པ་འཚོགས་པའི་སྐབས་དེར་བསྟུན་སུད་སི་དང་ལིག་ཏེན་ཤི་ཏན་བོད་རིགས་ཚོགས་པའི་མཚན་ཐོག་ནས་རྒྱ་ནག་གུང་ཁྲན་ཏང་གིས་བོད་མིའི་ཐོག་འཛིན་པའི་སྲིད་བྱུས་འདི་རྟག་ཏུ་ནོར་འཁྲུལ་ཁོ་ནའི་ཕྱོགས་སུ་འགྲོ་གི་འདུག་རྒྱལ་སྤྱིའི་ཁྱོན་ནས་སྔར་ལས་ལྷག་པའི་བོད་དོན་ལ་དོ་སྣང་རྒྱབ་སྐྱོར་གནང་དགོས་ཅེས་གསར་འགོད་བསྒྲགས་གཏམ་ཞིག་ཀྱང་སྤེལ་སོང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། རྒྱ་ནག་གཞུང་གིས་ཉེ་ཆར་ཕྱིར་ལོག་རང་མི་དང་ཕྱིར་སྡོད་རང་མིའི་ཁྱིམ་མིའི་འཐུས་མིའི་ཚོགས་ཆེན་ཟེར་བ་ཚོགས་པའི་ནང་དོན་དང། ཕྱི་རྒྱལ་དུ་གནས་སྡོད་བྱེད་མཁན་གྱི་བོད་མི་བོད་དུ་ལྟ་སྐོར་དུ་ཁྲིད་པའི་སྲིད་བྱུས་དེར་བོད་ནས་བོད་མི་ཞིག་དང་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱི་གཟིགས་ཚུལ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་ཉེ་ཆར་པེ་ཅིང་དུ་སྐོང་ཚོགས་བྱས་པའི་ཕྱིར་ལོག་རང་མི་དང་ཕྱིར་སྡོད་རང་མིའི་ཁྱིམ་མིའི་འཐུས་མིའི་ཚོགས་ཆེན་ཐེངས་བཅུ་གཅིག་པ་ཟེར་བ་ཚོགས་པའི་ཐོག

ཨ་ནི་མི་གྲངས་ཆིག་སྟོང་ཉིས་བརྒྱ་ཙམ་ལ་ཡང་སྣེ་ལེན་བྱས་ཡོད། འདི་གཅིག་ལབ་ཡོད་རེད། ཨ་ནི་རྒྱ་གར་དང་བལ་ཡུལ་ཨོ་སི་ཏྲེ་ལི་ཡ། ཨ་རི་སུད་སི་སོགས་ནས་བོད་རིགས་སྤུན་ཟླ། ཨ་ནི། འདུས་སྡོད་མང་བའི་རྒྱལ་ཁབ་དང་ས་ཁུལ་ལ་ནས་བོད་རིགས་སྤུན་ཟླ་ལ་ཡ་ཨ་ནི་རྒྱུན་དུ་ནས་ཨ་ནི་འབྲེལ་བ་འཛུགས་ཐུབ་བྱུང་ཡོད། ཨོ་ཁོང་ཚོས་ནམ་རྒྱུན་སྲིད་སྤྱིའི་ཞོར་ཨ་ནི་ཕར་ཕྱི་ལ་སྐྱོད་པ་དང་ཚུར་ནང་ལ་གདན་འདྲེན་ཞུ་བའི་ས་ཆེ་འོ་དེའི་སྲིད་ཇུས་དང་བྱ་ཐབས་དེ་ལ་བརྟེན་ཏེ་ཨ་ནི་ཕྱི་སྡོད་རང་མི་མང་པོ་ཅིག་ཨ་ནི་རྒྱ་ནག་ནང་ལོགས་མཛད་འོ་དེ་གདན་འདྲེན་འདི་འདྲ་ཞུ་ཐུབ་ཡོད་ཞེས་འདི་ལས་པར་ལྟ་དུས་ཁོང་ཚོའི་བྱས་རྗེས་རུ་ཅི་འདྲ་བརྩི་གི་ཡོད་རེད།
དམིགས་བསལ་ཉེ་བའི་ཆར་རྒྱ་ནག་གཞུང་གིས་ཕྱིའི་རྒྱལ་ཁབ་ནས་བོད་མི་ཡུལ་སྐོར་དུ་འཁྲིད་པའི་ལས་དོན་ཤུགས་ཆེ་རུ་བཏང་སྟེ་བོད་དུ་རྒྱ་ནག་གཞུང་གིས་སྣེ་ལེན་བྱས་པའི་བོད་མི་བོད་སྐོར་དུ་འཁྲིད་པའི་གནས་ཚུལ་བྱུང་ཡོད་པའི་སྐོར་ལ་བོད་ནས་མཚན་གསུང་འདོད་མེད་པའི་བོད་མི་ཞིག་གིས་གནས་ཚུལ་ངོ་སྤྲོད་གནང་དོན་ལ།

རྒྱ་ནག་གཞུང་གིས་ཉེ་ཆར་ཕྱི་ལོག་རང་མི་དང་ཕྱི་སྡོད་རང་མིའི་ཁྱིམ་མིའི་འཐུས་མི་ཚོགས་ཆེན་ཐེངས་བཅུ་གཅིག་པ་ཟེར་བ་འཚོགས་པའི་ཐོག་ལ་རྒྱ་ནག་གི་ཕྱི་སྡོད་རང་མིའི་མཉམ་འབྲེལ་ཚོགས་པ་དང་རྒྱ་ནག་ཕྱི་སྡོད་རང་མིའི་ལས་རིགས་ཀྱི་ཕུལ་བྱུང་མི་སྣ་དང་རྒྱལ་ཡོངས་ཀྱི་ཕྱི་ལོག་རང་མི་དང་ཕྱི་སྡོད་རང་མིའི་ཁྱིམ་མིའི་སྔོན་ཐོན་མི་སྣ་སྒེར་ལ་གཟེངས་བསྟོད་བྱ་རྒྱུ་གཏན་འབེབས་དང་མི་ཤུགས་ཐོན་ཁུངས་དང།

བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་ལ་དྭགས་ཀྱི་རྒྱལ་ས་གླེ་ནང་ཡོད་པའི་བོད་ཟས་ཟ་ཁང་རྙིང་ཤོས་ལྷ་སའི་ཁ་ཆེའི་ཟ་ཁང་ཞེས་པ་དེས་མི་ལོ་ལྔ་བཅུ་མིན་ཙམ་གོང་ཁུལ་འདིའི་མི་དམངས་ལ་བོད་ཟས་ངོ་སྤྲོད་གནང་འདུག་ལ་འདས་པའི་དུས་ཡུན་འདིའི་རིང་གི་ཚོང་ལས་ཀྱི་འཕེལ་རིམ་དང་དཀའ་ངལ། ད་ལྟའི་གནས་སྟངས་སོགས་ཀྱི་ཐད་ཟ་ཁང་འདིའི་སྦྱིན་བདག Sarfraz ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཞུས་ནས་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།

ལྷ་སའི་བོད་རིགས་ཁ་ཆེ་ཞིག་ཡིན་པ་དང། རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པའི་སྐབས། བོད་མི་གཞན་གཅིག་མཚུངས། ཁོང་དང་ཁོང་གི་ནང་མི་ཡང་རྒྱ་གར་དུ་བཙན་བྱོལ་དུ་ཕེབས་དགོས་བྱུང་ནས། ཀཱ་ཤི་མིར་ནང་གནས་སྡོད་གནང་འདུག་དེ་ནས་རིམ་པས། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པའི་འགོ་སྟོད་དུ། རང་གི་འཚོ་བའི་ཆེད་དུ་ཁོང་ལ་དྭགས་སུ་ཕེབས་ནས་ཁུལ་དེར་ལྷ་སའི་ཁ་ཆེའི་ཟ་ཁང་ཞེས་པ་དེ་གསར་འཛུགས་གནང་བ་ཞིག་ཡིན་འདུག་དེ་རིང་ཁ་སང་ཁོང་འཕྲོད་བསྟེན་གྱི་ཐོག་ནས་ཀཱ་ཤི་མིར་ནང་ལ་བཞུགས་ཀྱི་ཡོད་པ་དང། ཁོང་གི་བུ། ཇོ Sarfraz ལགས་ཀྱིས་ཟ་ཁང་དེ་འཛིན་སྐྱོང་གནང་གི་ཡོད་འདུག་མི་ལོ་བཞི་བཅུ་ཞེ་དགུ་ཙམ་གྱི་གོང། ལ་དྭགས་ཀྱི་རྒྱལ་ས་གླེ་ནང་བོད་རིགས་ཁ་ཆེའི་ཟ་ཁང་དེ་ཐོག་མར་སྒོ་ཕྱེ་བའི་སྐབས་ཁུལ་འདིར་གནས་སྡོད་གནང་མཁན་ཡུལ་མི་ཕལ་ཆེ་བས་བོད་ཟས་བཞེས་མོག་དང་བཞེས་ཐུག་སོགས་ཟ་མྱོང་མེད་པར་ངོ་ཤེས་ཀྱི་མེད་པ་དང། New Lhasa Muslim Restaurant ཞེས་པ་དེ་ནི་ལ་དྭགས་ཀྱི་ཡུལ་མི་ཚོར་བོད་ཟས་ཐོག་མར་ངོ་སྤྲོད་གནང་མཁན་གྱི་ཟ་ཁང་དེ་ཡང་ཡིན་ལུགས། ཨ་མིན་ན་ལགས་ཀྱི་བུ། ཇོ Sarfraz ལགས་ཀྱིས་འགྲེལ་བརྗོད་གནང་གི་འདུག། དང་པོ་དང་པོ་ཨ་མ་ལགས་ལ་མོའི་ད་ཁྱེད་ན་འདུག་བ་ཏེས་ཁག་པོ་བྱུང་སོང་སོས་གློག་མེད་ད་ཆུ་མེད་བྱས་ཨ་ལ་དྭགས་མི་གང་གོ་ལོ་ཞལ་ལག་ཧ་གོ་མི་འདུག་སོ་བཞེས་ཐུག་བཞེས་མོག་ག་རེ་ཟེར་ཏེ་ཅིག་ཡོར་བ་ད་ཁོ་ཚོ་ཚོའི་ལུང་པའི་ཞལ་ལག་རྩམ་པ་དང་ཆུ་ཏ་གི་ཟེར་ད་ཨིན་དེ་ཟ་གོར་བ་བཞེས་ཐུག་དང་བཞེས་མོག་ད་འདི་ཧ་གོ་བྱུང་མ་སོང་སོས་ཨ་ནི་ཨ་ཅོ་བཞེས་ཐུག་བཞེས་མོག

ལ་དྭགས་ཁུལ། འཐུང་ཆུ་དཀོན་པའི་དཀའ་ངལ་དང། བོད་ཟས་ཤེས་ཀྱི་མེད་པའི་ཆ་ནས་ཟ་ཁང་ནང་ལ་ཡོང་མཁན་ཉུང་བའི་དཀའ་ངལ་སོགས། ཐོག་མར་ལོ་ལྔ་དྲུག་རིང་དཀའ་ངལ་མང་པོ་ཞིག་འཕྲད་འདུག་ཀྱང། རིམ་པས་ཚོང་ཡག་ཏུ་ཕྱིན་ནས། དེ་རིང་ཁ་སང་ལ་དྭགས་ཀྱི་ཡུལ་མི་ཕལ་ཆེ་བས་ཟ་ཁང་དེ་ངོ་ཤེས་ཀྱི་ཡོད་འདུག

འོན་ཀྱང་དེང་སང་ལ་དྭགས་ནང་ལ་ཟས་རིགས་སྣ་ཚོགས་ཀྱི་ཟ་ཁང་ཧ་ཅང་མང་དུ་ཕྱིན་པར་བརྟེན། བོད་རིགས་ཁ་ཆེའི་ཟ་ཁང་དེའི་ཚོང་ཡང་ཕྲན་བུ་སྐྱོ་རུ་ཕྱིན་ཡོད་ཀྱང། སྤྱི་ཡོངས་ཀྱི་ཆ་ནས་ཚོང་འགྲིག་ཐག་ཆོད་འདུག་ཞེས་ཇོ་སར་ཕ་རཱས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ད་ལྟ་ཟ་ཁང་སྔན་མ་ཟེར་ནས་ད་ཞེ་པོ་ཞིག་མང་ཕྱིན་པ་ལ་ད་ཟ་ཁང་མང་པོ་ཕྱེ་བ་རེད། ད་སྔན་མ་ཟེར་ནས་ད་ཏོག་ཙམ་ཉུང་ཕྱིན་ཤག་ད་ཟ་ཁང་མང་ཕྱིན་པ།

ཀུན་གཟིགས་སུ་འོ་རེད་ཨ་ནི་ང་ཚོས་གནང་བདག་ཡོང་མ་རེད་ང་ཚོས་ཁྱེད་རང་ཚོ་མ་བསྟེན་ན་ཚེ་ང་ཚོ་ངོ་ཚ་བ་སོང་གོ་ང་ཚོ་ཁྱེད་རང་ཚོ་ལ་སྔན་མ་ནས་ད་ག་ཟེ་གོ་ཡོད་ཟེ་ལ་ད་ག་ཟེ་ད་ག་ད་ལྕོག་ལམ་སར་ནས་ལ་དྭགས་ནང་བརྒྱ་ཆ་དགུ་བཅུ་ཐམ་པའི་ད་མི་གང་གས་ཧ་གོ་གི་རེད་ང་ཚོའི་ཟ་ཁང་ཧ་མ་གོ་བའི་ཡོད་མ་རེད། ལ་དྭགས་ཀྱི་རྒྱལ་ས་གླེའི་ནང་དུ་ཡོད་པའི་བོད་རིགས་ཁ་ཆེའི་ཟ་ཁང་དེ་ནང་ལ་ཕེབས་མཁན་མང་ཆེ་བ་ནི་བོད་རིགས་དང་ས་གནས་ཡུལ་མི་ཡིན་འདུག་དབྱར་ཁའི་དུས་སུ་ཕྱི་ནས་ཕེབས་པའི་ཡུལ་སྐོར་སྤྲོ་འཆམ་པ་ཡང་མང་པོ་ཞིག་ཟ་ཁང་དེ་ནང་ལ་ཕེབས་ཀྱི་ཡོད་འདུག། ད་ཧང་སང་འདི་རེད་ལ་ཟ་ཁང་ནང་ང་ཚོ་སོ་སོའི་སྔན་མ་ནས Customer ད་ཡོད་པ་ད། Local ཁོ་རང་རང་ཡོང་གི་རེད་ང་རང་ཚོ་བོད་རིགས་ལས་མང་པོ་ཡོང་གི་རེད་ཨ་ནི་རྒྱ་གར་ལས་ཕེབས་ཚད་ཡོང་གི་རེད་ཨ Kashmiri ལས་ཕེབས་ཚད་ཡོང་གི་རེད་ནང་ད་ཞལ་ལག་ཟ་བར་ཡོང་གི་རེད།
བོད་རིགས་ཁ་ཆེའི་ཟ་ཁང་དེ་ནང་ལ་ཞལ་ལག་གཙོ་བོ་བོད་ཟས་རང་འཚོང་གནང་གི་ཡོད་འདུག་རིམ་པས་དཔེ་གསར་གྱི་བོད་ཟས་དེ་འདྲ་ཡང་བཟོ་ཚོང་གནང་རྩིས་འདུག་ལ། རིམ་པས་ཟ་ཁང་དེའི་ཡན་ལག་ཟ་ཁང་ཞིག་ཀཱ་ཤི་མིར་ནང་ལ་སྒོ་ཕྱེ་རྒྱུའི་འཆར་གཞི་ཡོད་པ། ཇོ་སར་ཕ་རཱས་ལགས་ཀྱིས་གསུང་གནང་གི་འདུག། དེ་འདྲ་ང་ཚོའི་སྔན་མ་ཡིན་ན་ལ། ཤ་འབྲས་བྱས་བཞེས་ཐུག་བཞེས་མོག་དང་ཨེ་ལི་ག་ནོར་འཚོང་གི་ཡོད་རེད་པ།

བོད་རིགས་ཞལ་ལག་དེ་གའི་ཚང་མ་ཆ་ཚང་ཚང་གཅིག་ལྟ་བཟོ་དགོས་བསམ་བསྡད་ཡོད་པ། ལ་དྭགས་ནང་བོད་ཟས་ཟ་ཁང་དེ་ཐོག་མར་གསར་འཛུགས་གནང་མཁན་སར་ཕ་རཱས་ལགས་ཀྱི་ཨ་མ་ཨ་མིན་ནཱ་ལགས་ནི། ཞལ་ལག་བཟོ་རྒྱུར་མཆོག་ཏུ་གྱུར་པ་ཞིག་ཡིན་པ་དང། ཁོང་གིས་སར་ཕ་རཱས་ལགས་ཀྱི་སྤུན་རྒན་པར་ཞལ་ལག་བཟོ་ཡག་བསླབས་ནས་ཁོང་ཡང་མ་བྱན་མཚན་ལྡན་ཞིག་ཆགས་ཡོད་ལུགས་ཇོ་སར་ཕ་རཱས་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང།

ཏོག་ཙམ Better གཅིག་བཟོ་དགོས་བསམ་དགོས་པ་ད་ང་ཚོ་ས་ཆ་དེ་ད་བར་ད་ག་ང་ཚོ་བསམ་བློ་བཏང་འདུག་ས་ཆ་དེ་གཅིག་གཅིག་བྱས་ཚར་ན་ང་ཚོ་ཨ་ནི་དཔེ་ཡག་པོ་བཟོ་ཡག་བསམ་བློ་ཡོད་ད་རེ་བ་ནི་ཏོག་ཡོད་ད་སོ་སོའི་སེམས་ནང་ནས།
ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དྭགས་སུ་ཆིབས་བསྒྱུར་གནང་པའི་སྐབས་བོད་རིགས་ཁ་ཆེའི་ཟ་ཁང་དེ་ནང་སྐུ་མགྲོན་སྤྱི་དང། ལྷག་པར་དུ་བོད་རིགས་ཕེབས་མཁན་ཡང་མང་དུ་འགྲོ་གི་ཡོད་ལུགས་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་བྱུང།

ཟ་ཁང་དེ་ཡང་དེང་དུས་ཀྱི་མཐུན་རྐྱེན་ལྡན་པའི་ཟ་ཁང་ཞིག་བཟོ་ཐུབ་པའི་རེ་བ་ཇོ་སར་ཕ་རཱས་ལགས་ཀྱིས་གནང་གི་འདུག་ལས་རིམ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།

མཆིན་པ་འཕྲོ་བརླག་ཕྱིན་བྱས་དང་མཆིན་པ་བསྡུར་བུ་དང་མཆིན་པ་མཁྲེགས་པོ་ཆགས་པ་དང་དེ་འདྲའི་རྐྱེན་ཡོང་སྟེ། ཆང་རག་ནི་མཆིན་པའི་འགོས་ནད་དཔེར་ན Hepatitis གཉན་སྲིན་འགོས་པའི་རིགས་དང་གཞན་ཡང་ཕྱི་ལུགས་ཀྱི Fatty Liver འམ་མཆིན་པའི་ནང་ཚིལ་འཕེལ་བའི་ནད་གཞིར་ལྷག་པར་དུ་གནོད་པ་ཆེ་བ་ཡོད་པ་ནི་ཆང་རག་ནི་མཆིན་པའི་བྱེད་ལས་ཉམས་རྒུད་མྱུར་པོ་གཏོང་བའི་ནུས་པ་ལྡན་ཡོད་པ་ཞིག་ཡིན་པ་ངོ་སྤྲོད་གནང་གི་འདུག། དམིགས་བསལ་གི་ཆང་རག་བཏུང་མི་རུང་བའི་གི་ན་ཚ་གཅིག་གི་སྨུག་པོའི་ནད་གཞི་ཡོད་དེ་ནི་གི་ད་མཆིན་པའི Hepatitis C གི་ད་མཆིན་ནད་གི་རིགས་ཀ་པ་ཁ་པ་ག་རེ་ཡོད་པ་ཡིན་ན་དོ་ཚོའི་གི་ན་ཚ་དོ་ཚོ་ལ་ཡང་ཨ་ནི་རྩ་བ་ནས་བཏུང་ཆོག་མི་འདུག་དེ་ནང་བཞིན་གི་གཅིན་སྙི་ཟ་ཁུའི་ན་ཚ་ཡིན་ནི་རེད། དོ་ཚོའི་རིགས་ལ་ཡང་ཨ་ནི་བསྟེན་ཆོག་གི་མ་རེད་ཞེས་ཞུ་བ་ཡིན་པ་དང་ནང་བཞིན་གི་དམིགས་བསལ་གི་ཆང་རག་དེ་གི་མཆིན་པའི་ནང་ལོགས་ལ་ད་མཆིན་ཚིག་ཚིག་དང།

ད་འདི་རིམ་པས་རིམ་པས་རིམ་པས་གི་དོག་པོ་དེ་རང་ནི་མ་ད་མཁལ་མ་ལ་སོགས་པ་ད་དེ་ཚོ་གང་ག་ལ་མ་གནོད་པ་ཤུགས་ཆེན་པོ་ཡོང་བསྡད་གི་ཡོད་རེད། དམིགས་བསལ་ང་རང་ཚོ་རིག་པ་དེ་ཚོ་དཔེ་སྐྱོ་པོ་ཆགས་འགྲོ་ཆགས་ན་དོན་གཉེར་མིང་ཚོ་རིག་པ་དེ་ཚོ་ཞེ་པོ་ཅིག་ཉམས་འགྲོ་གི་ཡོད་རེད་དེ་ཚོ་ད་ཡག་པོ་ཁྱོན་ནས་ཡོང་མ་རེད་བྱས་ཙང་དེ་ཚོ་གནད་འགག་ཆེན་པོ་ཅིག་ཆགས་གི་ཡོད་ས་རེད། བོད་ཀྱི་གསོ་བ་རིག་པའི་ནང་ཆང་གི་ཉེས་པ་ནི་ཚབས་ཆེ་ཆུང་རིམ་པ་གསུམ་གྱི་སྒོ་ནས་ངོས་འཛིན་གནང་གི་ཡོད་པའི་སྐོར་ལ། ད་སོ་སོའི་གི་ལུས་པོ་འདིར་ཅིག་བདེ་ཐང་དང་ཅིག་ཡག་པོ་ཅིག་དང་སོ་སོའི་གི་བདེ་སྐྱིད་ངོ་མ་དེ་ཚད་དགོས་གི་ཡོད་པ་ཡིན་ན་ཨ་ནི་ཆང་རག་དེའི་རིགས་བསྟེན་རྒྱུ་མེད་པ་དང། དེ་ཚོའི་ཐོག་ལ་ཡ་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་ང་རང་ཚོ་གི་བདེ་སྐྱིད་ཟེར་མཁན་དེ་ཡིན་གཅིག་མིན་གཅིག་ཆང་རག་གཅིག་པོ་ལ་བསྟེན་དགོས་ས་ཁེལ་ཡོད་མ་རེད་བ། ཆང་རག་དང་ཐ་མག་དང་སྣ་ཐག་དང་དེ་ཚོས་དཔེ་སོ་སོའི་གཟུགས་པོ་ལ་ཡ།

ནང་ལོགས་ལ་བྱེད་ལས་ཐལ་ཆེན་པོ་ཆགས་ཡོད་དུས་ཙམ་པ་དེའི་གིས་རྩུབ་པའི་གོ་གྲོགས་བྱས་ཡོད་དུས་ཙམ་པ། ང་རང་ཚོ་གི་ཅིག་ར་རོ་གཉིས་པ་དེ་གླང་ཆེན་སྨྱོན་པོ་ནང་བཞིན་འདྲ་བོ་ཡོད་རེད་གླང་ཆེན་སྨྱོན་པོ་ལ་དཔེ་བཞག་བྱས་ཨ་ན་བྱས་ནས་གང་བྱུང་མང་བྱུང་གསུང་ཡག་སོ་སོ་གི་ཚུལ་ཁྲིམས་འཆལ་ཡག་ཨ་ན་ཐ་མ་ཅིག་རྒྱག་རེས་རྒྱག་ལ་སོགས་པ་བཅག་ཆོག་བྱས་ལ་སོགས་པ་ཁྱིམ་ཚང་ནང་ལ་ཡ་ཅིག་གིས་ཨ་ན་བཟའ་མི་བུ་ཕྲུག་ཉེས་རྡུང་བཏང་ལ་སོགས་པ་ད་སྤྱོད་པ་ཐ་ཤལ་ཨང་སོ་སོ་སོ་སོ་ཡ་ཅིག་གི་ད་གཡང་རོང་ག་བར་ཟག་གི་ཡོད་ན་དེ་འདྲས་གི་ད་ཅིག་ལམ་ཁ་ག་ལ་ལྷག་བསྡད་ལ་སོགས་པ་ཨོ་ད་དེ་འདྲས་གི།

དེ་ནང་བཞིན་གི་དྲན་རྟེན་ཀློང་རྒྱུད་དུ་འཛིན་ནང་ལོགས་ལ་ཡ་ག་རེ་གསུངས་རེད་ན་ཆོས་རིག་ཚང་ནང་དག་གི་རྐྱེན་བྱས་ཏེ་ཟི་སྲུང་དང་ཨོ་ད་ཤ་རུལ་པ་དང་མར་རྙིང་པ་ལ་སོགས་པ་དེ་ནང་བཞིན་གི་ཆང་རྙིང་པ་ཆང་སྐྱུར་མོ་ཨོ་ད་དེ་ཚོ་ཀྱི་ཆང་རག་ད་ད་ཆང་རག་ཟེར་བ། ད་གཙོ་བོ་དེ་དེ་ཀོས་ཆང་རག་ཆང་རག་ཟེར་ད་ཨ་རག་དེ་ཚོ་ཤུགས་ཆེན་པོ་དང་སྦི་རག་དེ་ཚོ་རེད་དེ་ཚོ་ད་དེ་ཚོ་བསྟེན་པ་ཡིན་ན་དེ་ཚོ་ཀྱི་ཨ་ནུས་ཅན་གྱི་མཆིན་པའི་གི་འབྲས་སྐྲན་དེ་ཚོ་ད་གནོད་པ་ཆེན་པོ་ཡོང་དེ་ཡོང་བསྡད་ཀྱི་ཡོད་རེད་གཙོ་བོ་དེ་ག་རེ་ཟེར་མཆིན་པའི་ནང་གི

དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་མཁའ་འགྲོ་གཡང་འཛོམས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།